ཧྥ་རན་སིའི་སྲིད་འཛིན་སྨན་ནུ་མཱ་ཁི་རོན་དང་ཡུ་ཁི་རེན་གྱི་སྲིད་འཛིན་ཛེ་ལེ་སི་ཀི་རྣམ་གཉིས་ནས་རེས་གཟའ་པ་སངས་ཉིན་མོར་ཧྥ་རན་སིའི་རྒྱལ་ས་ཕ་རི་སི་ནང་དུ་བདེ་འཇགས་གྲོས་མཐུན་ཞིག་ལ་མཚན་རྟགས་བསྐྱོན་པ་དང་ཨེ་ཨེཕ་པི་གསར་ཁང་གི་གནས་ཚུལ་སྤེལ་གསལ་ལྟར་ན། སྲིད་འཛིན་སྨན་ནུ་མཱ་ཁི་རོན་གྱིས་གྲོས་མཐུན་དེ་ལ་མཚན་རྟགས་བསྐྱོན་རྗེས་གྲོས་མཐུན་དེ་ཡི་ནང་དོན་ཞིབ་ཕྲ་ཕྱིར་བསྒྲགས་གནང་མེད་པ་རེད་འདུག། ད་ལོའི་ལོ་འགོ་ཙམ་ལ་ཧྥ་རན་སིའི་སྲིད་འཛིན་མཱེ་ནུའེ་མཱ་ཁི་རོང་གིས་ཧྥ་རན་སི་དང་ཡུ་ཁུ་རེན་བར་ལ་ཕྱོགས་གཉིས་ཀྱི་བདེ་འཇགས་སྲུང་སྐྱོབ་ཐད་ཀྱི་གྲོས་མཐུན་ཞིག་ལ་གྲོས་བསྡུར་བྱེད་དགོས་པ་གསུངས་ཏེ་གྲོས་མཐུན་དེའི་རྣམ་པ་དེ་ནི་ཉེ་ལམ་དབྱིན་ཇི་དང་ཡུ་ཁུ་རེན་བར་ལ་བཞག་པའི་དུས་ཡུན་ལོ་བཅུའི་རིང་གི་བདེ་འཇགས་གྲོས་མཐུན་དང་གཅིག་མཚུངས་ཡིན་པ་གསུངས་མྱོང་བ་རེད། ཡང་རོའེ་ཏར་གསར་ཁང་གི་གནས་ཚུལ་སྤེལ་གསལ་ལྟར་ན་ཧྥ་རན་སིའི་སྲིད་འཛིན་མཱེ་ནུའེ་མཱ་ཁི་རོང་མ་གཞི་ཟླ་བ་འདིའི་ནང་དུ་ཡུ་ཁུ་རེན་ནང་དུ་འཚམས་འདྲིར་ཕེབས་ནས་གོང་ཞུས་བདེ་འཇགས་གྲོས་མཐུན་གྱི་ཞིབ་ཕྲའི་ནང་དོན་ཁག་ལ་དཔྱད་ཞིབ་དང་གོ་བསྡུར་གནང་རྩིས་ཀྱི་འཆར་གཞི་ཡོད་ཀྱང་བར་ལམ་སོ་སོ་ཡི་བདེ་འཇགས་ལ་བསམ་བློ་བཏང་ནས་འཚམས་འདྲི་གི་ལས་འཆར་དེ་ཕར་འགྱངས་བྱས་པ་རེད་འདུག་སྲིད་འཛིན་མཱེ་ཁཱ་རོན་དང་ཛེ་ལེ་སི་ཀི་རྣམ་གཉིས་ནས་རེས་གཟའ་པ་སངས་ཉིན་མོར་ཧྥ་རན་སིའི་རྒྱལ་ས་ཕ་རི་སི་ནང་དུ་བདེ་འཇགས་གྲོས་མཐུན་དེ་ལ་མཚན་རྟགས་བསྐྱོན་རྗེས། ཧྥ་རན་སིའི་སྲིད་འཛིན་ལས་ཤག་གིས་སྤེལ་བའི་གསལ་བསྒྲགས་ནང་དུ་ཨུ་རུ་སུས་ཡུ་ཁུ་རེན་ལ་དམག་གིས་བཙན་འཛུལ་བྱས་ནས་ལོ་གསུམ་འཁོར་གྲབས་ཡོད་པ་དང་བསྟུན་ནས། ད་ལན་སྲིད་འཛིན་ཛེ་ལེ་སི་ཀི་ལགས་ལ་ཧྥ་རན་སི་ནི་མཐུན་གྲོགས་རྒྱལ་ཁབ་གཞན་ཚོའི་ནང་བཞིན་དུས་རིང་པོར་ཡུ་ཁུ་རེན་དང་ཡུ་ཁུ་རེན་མི་དམངས་རྒྱབ་ལ་ལངས་ཡོད་པའི་བརྡ་ལན་གསལ་པོ་སྤྲད་པའི་གོ་སྐབས་ཤིག་རྙེད་པ་རེད་ཅེས་དང། ད་ལན་མཱ་ཁེ་རོན་དང་ཛེ་ལེ་སི་ཀི་བར་ལ་ཨུ་ཡུག་དམག་འཁྲུག་གི་གནས་བབ་དང་ཡུ་ཁེ་རིན་གྱི་དམག་དོན་དང་དཔལ་འབྱོར་གྱི་གནས་སྟངས། མི་ཆོས་དགེ་བའི་རོགས་སྐྱོར་གྱི་དགོས་མཁོ་དང་དེ་བཞིན་ཡུ་ཁེ་རིན་ཡུ་རོའི་མནའ་འབྲེལ་ཁོངས་སུ་འཛུལ་ཞུགས་བྱ་རྒྱུ་དང་ཧྥ་རན་སི་ཡིས་དེ་ལ་བརྒྱ་ཆ་བརྒྱ་རྒྱབ་སྐྱོར་ཡོད་པ་སོགས་འཁོད་འདུག། དེ་ནི་ཨུ་རུ་སུ་དང་ཡུ་ཁེ་རིན་བར་ལ་དམག་འཁྲུག་ལངས་ནས་ད་བར་སྲིད་འཛིན་ཛེ་ལེ་སི་ཀི་ལགས་ཕ་རི་སི་ནང་དུ་ཕེབས་པ་ཐེངས་གསུམ་པ་དེ་ཆགས་པ་དང་སྲིད་འཛིན་ཛེ་ལེ་སི་ཀི་ལགས་ན་ནིང་ལོ་ཡི་སྤྱི་ཟླ་གཉིས་པ་དང་ལྔ་པའི་ནང་དུ་ཕ་རི་སི་ནང་དུ་སྔ་རྗེས་ཐེངས་གཉིས་ཕེབས་མྱོང་བ་རེད། ཡང་ཡུག་ཀེ་རན་གྱི་སྲིད་འཛིན་གཞུང་ལས་ཁང་གིས་རེས་གཟའ་ཕུར་བུའི་ཉིན་ལ་སྲིད་འཛིན་ཛེ་ལེ་སི་ཀི་ལགས་འཇར་མན་དུ་འཚམས་འདྲིར་ཕེབས་ནས་ཡུལ་དེ་ཡི་སྲིད་བློན་ཨོ་ལིབ་ཤོལ་ཚུ་དང་མཇལ་མོལ་གནང་རྒྱུ་ཡིན་པ་དང་དེ་ནས་རེས་གཟའ་སྤེན་པའི་ཉིན་ལ་མིའུ་ནིག་ནང་དུ་ཕེབས་ནས་མིའུ་ནིག་གི་བདེ་འཇགས་ཚོགས་འདུའི་ཐོག་ལ་མཉམ་ཞུགས་གནང་རྒྱུ་ཡིན་པ་ར་སྤྲོད་བྱས་འདུག། ད་བར་སྲིད་འཛིན་ཛེ་ལེ་སི་ཀི་ལགས་དང་མཇལ་འཕྲད་གྲོས་མོལ་གནང་མཁན་གཏན་འཁེལ་བྱུང་ཡོད་པའི་ནང་ནས་ཨ་མི་རི་ཀའི་སྲིད་འཛིན་གཞོན་པ་ལྕམ་ཀ་མ་ལ་ཧ་རི་སི་ལགས་དང་ཆེ་གི་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་བྷེ་ཐར་བྷ་བྷེལ། དན་མ་ཀི་གི་སྲིད་བློན་མེ་ཏེ་ཧྥེ་རེ་རེ་སི་ཁན་དང་ནེ་ལྡི་ལན་དི་གི་སྲིད་བློན་མ་ཀི་རུའུ་ཐ་བཅས་ཚུད་ཡོད་པ་རེད། དེ་ཡང་གནས་ཚུལ་ཤེས་རྟོགས་བྱུང་མཁན་འབྲེལ་ཡོད་ཕྱི་འབྲེལ་དཔོན་རིགས་ཀྱི་བརྗོད་དོན་ལྟར་ན་ཡུ་ཁུ་རེན་གྱིས་ཡུ་རོའི་མནའ་འབྲེལ་ཁོངས་སུ་འཛུལ་རྒྱུར་ཤུགས་སྣོན་བརྒྱབ་དང་རྒྱབ་མུས་ཡིན་པ་དང་ཨུ་རུ་སིའི་བཙན་འཛུལ་ལ་འགོག་རྒོལ་ཆེད་དུ་རྒྱལ་སྤྱིའི་སྒང་ལ་རོགས་སྐྱོར་འཚོལ་ཐབས་བྱེད་བཞིན་ཡོད་པ་ལྟར། བདུན་ཕྲག་འདིའི་ནང་དུ་ཧྥ་རན་སི་དང་འཇར་མན་རྒྱལ་ཁབ་གཉིས་དང་བདེ་འཇགས་སྐོར་གྱི་གྲོས་མཐུན་རེ་བཞག་རྒྱུ་ཡིན་པ་དང་ན་ནིང་ལོའི་སྤྱི་ཟླ་བདུན་པ་ནས་བཟུང་སྟེ་ཡུ་ཁུ་རེན་གྱིས་ཧྥ་རན་སི་དང་འཇར་མན་དང་གྲོས་མཐུན་དེའི་སྐོར་ལ་གྲོས་བསྡུར་བྱེད་འགོ་ཚུགས་པ་ཞིག་རེད་འདུག། ད་ལན་ཧྥ་རན་སི་དང་བཞག་པའི་གྲོས་མཐུན་དེ་ལས་ཧྥ་རན་སི་ཡིས་ཡུ་ཁྲེན་ལ་དུས་ཡུན་རིང་པོའི་རིང་མི་ཆོས་དགེ་བའི་རོགས་སྐྱོར་དང་ནོར་སྲིད་ཀྱི་རོགས་སྐྱོར། དམག་དོན་དང་གཞི་རྩའི་རྨང་གཞི་འཛུགས་སྐྲུན་བསྐྱར་གསོ་ཡོང་ཐབས་ཐད་ནས་རོགས་སྐྱོར་གྱི་འཆར་གཞི་དེ་སྒྲོམ་གཞི་གསར་པ་ཞིག་ནང་དུ་བཅུག་ནས་བརྟན་པོ་ཡོང་ཐབས་བྱས་ཡོད་པ་མ་ཟད། ཧྥ་རན་སི་ཡི་འཛུགས་སྐྲུན་བཟོ་ཚོང་ཁང་གིས་ཡུ་ཁྲེན་ནང་དུ་གཞི་རྩའི་རྨང་གཞི་འཛུགས་སྐྲུན་ལ་ཡུ་རོའི་སྒོར་མོ་དུང་ཕྱུར་གཉིས་འགྲོ་སོང་གཏང་རྒྱུ་སོགས་འཁོད་ཡོད་ཅིང། གྲོས་མཐུན་དེ་ཡི་ནང་དོན་ཞིབ་ཕྲ་དེ་ཕ་རི་སི་ལ་བསྐོང་ཚོགས་བྱ་འཆར་ཡོད་པའི་གསར་འགོད་ལྷན་ཚོགས་ཤིག་གི་ཐོག་ལ་ཕྱི་བསྒྲགས་བྱ་རྒྱུ་རེད་འདུག། ཡིན་ནའང་ཧྥ་རན་སིས་ཡུ་ཁུ་རེན་ལ་གོ་མཚོན་མཁོ་སྒྲུབ་ཀྱི་ཁས་ལེན་དེ་ཧྥ་རན་སིའི་གྲོས་ཚོགས་ཀྱི་ཆོག་མཆན་མ་ཐོབ་བར་དུ་ཕྱིར་བསྒྲགས་བྱ་རྒྱུ་མིན་པ་རེད་འདུག་ཡང་སྲིད་འཛིན་མཱ་ཁུ་རང་གིས་དེ་སྔ་ཡུ་ཁུ་རེན་ལ་མཁའ་ཐོག་ནས་ས་ངོས་ལ་མར་བཏང་ཆོག་པའི་མེ་ཤུགས་འཕུར་མདའ་སྐོར་བཞི་དང་སྐོར་བཞི་བཅས་ས་ཡི་འཕུར་མདའ་བཞི་བཅུ་ཙམ་ཞིག་མཁོ་སྒྲུབ་བྱ་རྒྱུའི་གསལ་བསྒྲགས་གནང་ཡོད་པ་རེད། གོང་ཞུས་ཨ་རིའི་མཉམ་འབྲེལ་གསར་ཁང་དང་རོའི་ཊར་གསར་ཁང་གཉིས་ནས་སྤེལ་བའི་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན།